ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཀྲོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཐའེ་ཝན་གྱི་སྲིད་འཛིན་ཚའེ་དབྱིན་ཝན་ཁ་སང་ཨ་མི་རི་ཀར་འཚམས་འདྲི་གནང་འགོ་ཚུགས་ཡོད་པ་དང། ཡང་ཉེ་དུས་ཐའེ་ཝན་གྱི་སྲིད་འཛིན་ཟུར་པ་མཱ་ཡིན་ཅེའུ་རྒྱ་ནག་ལ་འཚམས་འདྲི་གནང་ཡོད་པས། གནས་ཚུལ་དེ་གཉིས་ལས་དེང་སྐབས་ཐའེ་ཝན་ནང་གི་གནས་སྟངས་མི་འདྲ་བ་གཉིས་མཚོན་གྱི་ཡོད་པ་རེད། བྱས་ཙང་ད་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདིའི་ནང་ལ་ཡང་འཚམས་འདྲི་དེ་གཉིས་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་གཟའ་ལྷག་པའི་ཉིན་ཁར་དེ་སྲིད་འཛིན་ཚའེ་དབྱིན་ཝན་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་འབྱོར་འབྱོར་བའི་རྗེས་ལ་ཡིན་ན་ཁོ་རང་ཕི་ཀ་ཡར་གཏམ་བཤད་ཨ་ནི་ཕི་ཀ་འབྱོར་བའི་སྐབས་དེ་ཡིན་ན་ཁོ་རང་གི་བཞུགས་སའི་མགྲོན་ཁང་མདུན་ལ་ཡར་ཐའེ་ཝན་དང་ཨ་ནི་རྒྱ་ནག་གི་ད་དགའ་བསུ་ཞུ་མཁན་དང་ངོ་རྒོལ་བྱེད་མཁན་གཉིས་ཆར་གྱིས་རྔམ་སྟོན་ཁྲོམ་སྐོར་བྱས་པའི་གནས་ཚུལ་བྱུང་ཤག་སྲིད་འཛིན་ཚའེ་དབྱིན་ཝན་ད་ད་རེས་ཕེབས་ཡག་དེ་ཟེར་ཡག་ལ་བྱས་པ་ཡིན་ན་ད་ལྷོ་ཨ་མི་རི་ཀའི་གླིང་ཆེན་ནང་ལོགས་ལ་ཡར་ད་དུང་ཐའེ་ཝན་དང་ཕྱི་འབྲེལ་འབྲེལ་བ་ཡོད་པའི་རྒྱལ་ཁབ

ཉི་མ་གཅིག་གཉིས་བཞུགས་བྱས་ཕི་ཀའི་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ་སྐུ་ཞབས་མེ་ཁཱར་ཐི་དང་ཕལ་ཆེན་ཐུག་འཕྲད་གནང་ཡག་གི་འཆར་གཞི་ཡོད་ས་རེད་བྱས་ཙང་ད་རིང་གི་གནས་ཚུལ་འདི་ལ་ཡང་རྒྱ་ནག་དང་ཨ་མི་རི་ཀའི་གཞུང་གཉིས་ཅག་དོ་སྣང་ཆེན་པོ་བྱས་མ་ཟད་ད་ད་རིང་ཁ་སང་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་ཛ་དྲག་ཡོང་ཡག་གི་རྒྱུ་མཚན་གལ་ཆེ་ཤོས་གཅིག་ཡིན་ན་ཐའེ་ཝན་ཆགས་འགྲོ་གི་ཡོད་རེད་བྱས་ཙང་ལྕམ་ཚའེ་དབྱིན་ཝན་གྱི་འཚམས་འདྲི་འདིས་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་ད་ལྟ་ཁོ་ནས་ཛ་དྲག་ཡོད་པའི་སྒང་ལ་ཡང་ད་དུང་ཛ་དྲག་ཆེ་རུ་འགྲོ་གི་རེད་ཟེར་མི་མང་པོ་ཅིག་གིས་བློ་འཚབ་ཆེན་པོ་བྱས་ཤག་ད་སྤྱིར་བཏང་བྱས་པ་ཡིན་ན་ཨ་མི་རི་ཀས་ཐའེ་ཝན་གཡུག་བཞག་བྱས་ཡིན་ན་རྒྱ་ནག་དང་ཕྱི་འབྲེལ་འབྲེལ་བ་བཙུགས་པའི་རྗེས་ལ་ཐའེ་ཝན་གྱི་སྲིད་འཛིན་ཨ་མི་རི་ཀའི་ནང་ཕེབས་དུས་ཡིན་ན་ག་དུས་ཡིན་ནའི་ལས་དངོས་སུ་རང་གི་འཚམས་འདྲི་གནང་ཆོག་གི་ཡོད་མ་རེད་ལྷོ་ཨ་མི་རི་ཀའི་གླིང་ཆེན་རྒྱལ་ཁབ་དེ་ཚོ་ནང་ཐད་པའི་ལམ་ཞོར་ལ་ཡང་ཁྱུག་ཁྱུག་ཙམ་བཀག་ཡག་དང་འདས་ད་མ་ཕྱི་མ་རེད་བལྟས་པ་ཡིན་ན་མཚམས་མཚམས་སྲིད་འཛིན་གཅིག་བློ་སྟོབས་ཆེ་དང་བློ་ཁོག་ཆེ་ཙམ་དང་ཐའེ་ཝན་ལ་ཡང་འབྲེལ་བ་ཡག་པོ་ཡོད་པས་ད་སྲིད་འཛིན

ཕེབས་པའི་གནས་ཚུལ་འདི་བྱུང་ཡོད་རེད་ད་འདི་ཚོ་དང་བསྡུར་བ་ཡིན་ན། ད་རིང་འདི་ཡ། སྲིད་འཛིན་ཚའེ་དབྱིན་ཝན་ཨ་མི་རི་ཀའི་ནང་དངོས་སུ་ཕེབས་མ་ཟད་ཡིན་ན་ཕི་ཀའི་གཏམ་བཤད་ཐེངས་མ་གཉིས་གནང་མཁན་རེད་ཤག་ཨ་ནི་ཐ་ན་ལྷག་པར་དུ། བདུན་ཕྲག་རྗེས་མ་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ་དང་མཇལ་འཕྲད་གནང་པ་ཡིན་ན་ཐའེ་ཝན་གྱི་སྲིད་འཛིན་ཨ་མི་རི་ཀའི་ནང་ཕེབས་ཨ་མི་རི་ཀའི་འགོ་ཁྲིད་དང་ཐུག་འཕྲད་གནང་པ་དང་པོ་ཆགས་ཀྱི་རེད་བྱས་ཙང་ད་གནས་ཚུལ་འདི་ཚོ་གང་ནས་བལྟས་པ་ཡིན་ན་ལས་ད་རིང་འདི་དོན་སྙིང་ཆེན་པོ་ཞིག་རེད་ཤག།

ལྷན་ཁང་ཟེར་བྱས་ལས་ཁུངས་ཅིག་ཡོད་རེད་འདིའི་མགྲིན་ཚབ་པ་ཀྲུའུ་ཧྥུང་ལན་ཟེར་མཁན་ཞིག་འདུག་དེ་ཡིས་གཏམ་བཤད་ཅིག་བྱས་ཤག་གཏམ་བཤད་འདི་ནང་ཁོ་རང་ཟེར་ཡག་བྱས་པ་ཡིན་ན་ད་རིང་ལྕམ་ཚའེ་དབྱིན་ཝན་ཨ་མི་རི་ཀའི་ནང་ལོགས་ལ་ཡར་ལམ་ཞོར་ལ་ཡར་འཁྱུག་ཙམ་བཞུགས་ཀྱི་ཡོད་ཟེར་དེ་ད་ག་རྫུན་མ་རེད། ལྕམ་ཚའེ་དབྱིན་ཝན་གྱིས་གལ་སྲིད་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ་དང་ཐུག་འཕྲད་གནང་བ་ཡིན་ན་རྒྱ་ནག་ངོས་ནས་འདི་ལ་ཡང་ངོ་རྒོལ་ཡོད་པ་མ་ཟད་འདི་ལ་ཡང་རྒོལ་ལན་ནན་པོ་ཞིག་སློག་གི་ཡིན་ཞེས་བྱས་ལབ་ཤག་ཟླ་ཉིན་ལོ་ལ་ཡང་ལྕམ་ནན་སི་ཕུ་ལོ་སི་ཐའེ་ཝན་ལ་ཕེབས་པའི་སྐབས་དེ་རྒྱ་ནག་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་རང་ངོས་ནས་གལ་སྲིད་ལྕམ་ནན་སི་ཕུ་ལོ་སི་ཐའེ་ཝན་ལ་ཕེབས་པ་ཡིན་ན། ཨ་ང་ཚོས་ལན་ག་རེ་སློག་ཡག་ཡོད་པ་དེ་ཡིན་ན་ཁྱོད་རང་ཚོས་ལྟོས་དང་གཞུག་གུ་མཐོང་གི་རེད་ཅེས་ལབ་པ་རེད་ད་དེ་དང་བསྡུར་བ་ཡིན་ན་ཕལ་ཆེན་ད་རིང་འདི་སྐད་ཆ་བཤད་སྟངས་དེ་དྲག་པོ་རང་བཤད་ཤག་དེ་འདྲ་ཡིན་ན་ལས་དངོས་གནས་ཀྱི་ཕི་ཀའི་བྱ་སྤྱོད་ཅིག་སྤེལ་གྱི་ཡིན་ཞེས་བྱས་དེ་འདྲ་ཞིག་ལབ་མེད་པ་སོང་ཙང་གཅིག་གི་ཐོག་ནས་ངེས་ཅན་གྱི་འཇམ་དུ་བཏང་མེད་འགྲོ་བསམ་སོང་ཟེར་བྱས་འདི་འདྲས་ཀྱི་ཚོད་དཔག་འདུག་དེ་ག་ནང་བཞིན་ཨ་མི་རི་ཀའི་སྲིད་འཛིན་ཕོ་བྲང་དཀར་པོའི།

ད་ཐའེ་ཝན་གྱི་གནད་དོན་འདི་ལ་ཡ་འདས་པའི་ལོ་བཅུ་ཙམ་ནང་ལོག་ཞི་ཅིན་ཕིང་གིས་རྒྱ་ནག་གི་ལངས་ཕྱོགས་འདི་དྲག་རུ་ཞེ་པོ་བཏང་བྱས་ད་ལྟ་གཅིག་གིས་ཞི་བའི་ངང་ནས་གཅིག་གྱུར་བྱེད་ཀྱི་ཡིན་ཟེར་དེ་བཤད་ཀྱི་ཡོད་རེད་དེ་ལས་ཡིན་ནའི་རེད་དེ་རིང་ཁ་སང་གལ་སྲིད་དགོས་མཁོ་བྱུང་ན་དྲག་པོའི་ཐོག་ནས་རྒྱ་ནག་དང་གཅིག་གྱུར་བྱེད་ཀྱི་ཡིན་ཟེར་ཡག་དང་ལྷག་པར་དུ་ཡིན་ཐའེ་ཝན་མཚོ་རྒྱུད་ལ་ཡ་དམག་གི་སྟོབས་ཤུགས་ཆེར་བཏང་ཡག་དང་དམག་སྦྱོང་བྱེད་ཡག་དང་གནམ་གྲུ་བཏང་ཡག་དང་དེ་འདྲའི་ད་ཉི་མ་རེ་རེ་བྱས་བྱས་ཡིན་ན་མང་རུ་བཏང་བྱས་ད་དེ་རིང་ཁ་སང་ཛ་དྲག་ཞེ་པོ་ཆགས་བསྡད་ཡོད་རེད། ཡིན་ནའི་དེ་ཆགས་ཡོད་པ་ཡིན་ན་ལའི་དོན་དངོས་ཐོག་ལ་ཡ་བསམ་བློ་བཏང་བ་ཡིན་ན་ད་ངས་དེ་བསམ་གྱི་འདུག་ལོ་བཅུ་ཙམ་ཞིག་ང་རང་ཚོ་ཕྱི་མིག་བལྟས་བྱས་བསམ་དུས། ལོ་བཅུ་ཙམ་ཞིག་གོང་ལ་ཡ་ཨ་མི་རི་ཀ་ཡིན་ནའི་རེད། འདི་ཡུ་རོབ་ཀྱི་རྒྱལ་ཁབ་ཚོ་ད་དེ་བས་བཤད་མ་དགོས་རེད་ག་རེ་ཟེར་ན་ཁོ་ཚོ་རྒྱལ་ཁབ་ཚོ་ཚོ་འདི་ཆུང་ངུ་ཡོད་ཙང་རྒྱ་ནག་གིས་དབང་ཡོད་མང་བ་བཤད་ཐུབ་ཀྱི་རེད་པ། འདི་འདྲ་སོང་ཙང་སྐབས་དེ་ཡིན་ན། ཅིག་ཨ་མི་རི་ཀ་དང་ནུབ་ཕྱོགས་རྒྱལ་ཁབ་སུའི་རྒྱལ་ཁབ་ག་གི་ཡིན་ནའི་ལའི་གནད་ཡོད་ཀྱི་མི་སྣ་ཐའེ་ཝན་ལ་འཚམས་འདྲི་བྱེད་དུས་རྒྱ་ནག་གཞུང་གིས་ཞེ་པོ་སྐྱོན་བརྗོད་བྱས་འདི་ལ་ཡ་རྒོལ་ལན་དངོས་གནས་རང

དཔེར་ན་ཆ་བཞག་ན་ཆིག་སྟོང་དགུ་བརྒྱ་དགུ་བཅུ་སྐོར་ནང་རེད་པ་སྐྱབས་མགོན་རིན་པོ་ཆེ་ཕ་གིར་ཐའེ་ཝན་ཐེངས་གཉིས་ཕེབས་པ་རེད་ཕེབས་པའི་སྐབས་དེར་ཐེངས་གཉིས་ཆར་ང་ཕ་གིར་བཅར་མྱོང། བཅར་དུས་ཙམ་པ་དངོས་གནས་ཞེ་པོ་ཅིག་ད་སྐྱབས་མགོན་རིན་པོ་ཆེ་མ་མཐའ་ཡང་ད་མཚན་སྙན་གྲགས་འདུག་ཐའེ་ཝན་ཞེ་པོ་ཆེན་པོ་སོང་ཙང་ཁོང་ཚོས་དགའ་པོ་ཞེ་པོ་བྱེད་ཀྱི་འདུག་ལ། འདིའི་སྐབས་དེ་དུས་ངས་ཐའེ་ཝན་གྱི་གསར་འགྱུར་འགོད་མཁན་དེ་དག་སྐད་ཆ་བཤད་བྱུང། ཁོ་ཚོས་ཟེར་ཙམ་པ་ཐའེ་ཝན་ལ་ཡ་ཕྱི་ནས་ད་མི་སྐད་གྲགས་ཆེན་པོ་འདི་ཧ་ལམ་ད་ཡོང་མཁན་ཞེ་པོ་ཞིག་ཉུང་ཉུང་ཆགས་བསྡད་ཡོག་རེད་ཟེར་བྱས་ཟེར་གྱི་འདུག་ང་ད་དེ་ཚོ་དང་བསྡུར་བ་ཡིན་ན་ཨ་དེ་རིང་ཁ་སང་ཐའེ་ཝན་གྱི་གསར་འགྱུར་བལྟས་པ་ཡིན་ན། ཡང་སེ་ཡང་སེ་ད་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་གྲོས་ཚོགས་འགོ་ཁྲིད་མཐོ་པོ་དེ་འདྲ་དང་ཡུ་རོབ་ཀྱི་རྒྱལ་ཁབ་མང་པོའི་འགོ་ཁྲིད་གལ་ཆེན་པོ་ཐ་ན་བྷ་ཤ་ཅན་ཨོ་སི་ཁྲི་ལི་ཡ་དང་ཉི་ཧོང་གི་གཞུང་རང་གི་འགོ་ཁྲིད་མཐོ་རིམ་འགོ་ཁྲིད་དེ་འདྲ་མང་པོ་ཅིག་ཐའེ་ཝན་ལ་ཕེབས་ཡག་དེ་འགོ་བཙུགས་བྱས་ད་དེ་ཚོ་སྒང་ག་ལོག་ཅིག་ཕེབས་དུས་ཙམ་པ་རྒྱ་ནག་གཞུང་གིས་མ་མཐའ་ཡང་ཅིག་ཁ་ནས་བཤད་ཙམ་བཤད་བྱས་མི་ཤེས་དོན་དངོས་ཐོག་ལ་ཡ། དངོས་གནས་འདི་ལ་ཡ་ཆེ་གེ་ཞེ་པོ་འདི་བྱེད་ཡག་མེད་པ་བཟོ་ཆགས་སོང་ང། ཞི་ཅིན་ཕིང་འདས་པའི་ལོ་བཅུ་ནང་ཐའེ་ཝན་སྒང་ཞེ་པོ་དྲག་པོ་བྱས་པས་ཁོ་རང་ཚོའི་སྟོབས་ཤུགས་དང་འདི་ཚོ་ཆེ་རུ་འགྲོ་རྒྱུའི་ཚབ་ལ་ཡ་དངོས་གནས་ཀྱི་མཇུག་འབྲས་འདི་འདི་འདྲ་བྱུང་བ་རེད་བསམ་ཚང་རེད་ཞེས་དྲན་གྱི་འདུག་དེ་རིང་སྲིད་འཛིན་ཚའེ་ཡིན་ཝུན་གྱིས་ཨ་མི་རི་ཀ་ལ་འཚམས་འདྲི་མ་གནང་གོང་འདི་ལ་ཡ་གནས་ཚུལ་གཞན་པ་ཅིག་ག་རེ་བྱུང་བ་རེད་ཟེར་ན

རྒྱ་ནག་གཞུང་གིས་བསླུ་བྲིད་བཟོ་འདྲ་བྱས་བྱས་ད་རེས་ཀྱི་འཚམས་འདྲི་དེ་དང་ཁ་བརྡའི་བཅར་ཡག་བཟོ་འདྲ་དང་ལྷག་པར་དུ་རྒྱ་ནག་མི་མང་གི་ནང་ལོག་ལ་ཡ་དང་མཐོང་ཚུལ་ལ་ཡ་རྒྱ་ནག་ངོས་ལ་ཐའེ་ཝན་ནང་ལོག་མི་མང་མང་པོ་ཅིག་གིས་རྒྱ་ནག་ལ་ཡ་བློ་གཏད་ཀྱི་ཡོད་པ་དེའི་རྣམ་པ་ཅིག་མཚོན་རྒྱུའི་ཆེད་དུ་རེད་ཟེར་མཁན་མང་པོ་ཞིག་འདུག་ད་ད་རེས་ཀྱི་འཚམས་འདྲི་དེ་གཉིས་ནས་ཐའེ་ཝན་ནང་ལོག་གི་གནས་སྟངས་ཤིག་མཚོན་ཐུབ་ཀྱི་འདུག་ང་ཐའེ་ཝན་ནང་ལོག་ལ་ཆ་བཞག་པ་ཡིན་ན་ད་ལྟ་ཕ་གིའི་སྲིད་དོན་ཚོགས་པ་གོ་མིན་ཏང་ཟེར་འདི་གཙོ་བོ་དེ་ཡིན་ན་སྔ་མོ་བས་རྒྱ་ནག་ལ་དབང་བསྒྱུར་བྱེད་མཁན་བྱས་ཐའེ་ཝན་ལ་ཕར་བྲོས་ཕྱིན་ད་ཁོ་ཚོའི་མི་རྒྱུད་དང་དེ་ཚོ་ཡིན་ན་མང་ཆེ་ཆེ་ད་དུང་ཅིག་རྒྱ་མི་ཡིན་བསམ་པ་དང་རྒྱ་ནག་རྒྱལ་ཁབ་འདི་འདུ་ཤེས་སོགས་རེད་དེ་ཏོག་ཙམ་ཞིག་ལྷག་ཡོད་ས་རེད་ད་ལོ་ཆུང་བའི་ནང་ད་ཞེ་དྲག་ཉུང་ཉུང་ཡིན་པ་འདྲ་དེ་ལས་མི་རྒན་པ་དེ་ཚོ་ནང་ལོག་ལ་ཡ་ད་མཱ་ཡིན་ཅིའུ་གོ་མིན་ཏང་སྲིད་དོན་ཚོགས་པའི་འགོ་ཁྲིད་ཅིག་ངོས་ནས་འདིའི་བསམ་བློའི་དེ་ཡིན་ན་ཤུགས་ཆེན་པོ་ཞིག་ཚུགས་ཀྱི་ཡོད་རེད་ཚའེ་ཡིན་ཝུན་གྱི་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་དོན་ཚོགས་པ་དེ་ཚོ་ཡིན་ན་ད་དར་རྒྱ་གཙོ་བོ་དེ་ཡིན་ན་མང་ཆེ་ད་ཐའེ་ཝན་ནང་ལོག་འདི་ནང་བཞི་བཅུ་ཞེ་དགུའི་གོང་ནས་ཨ་ནི་ཐའེ་ཝན་ནང་ལ་གནས་སྡོད་བྱེད་མཁན་དང་ཨང་ལྷག་པར་དུ་ཡིན་ན་ད་བཞི་བཅུ་ཞེ་དགུའི་རྗེས་ལ་ཡིན་ན་འཚར་ལོངས་བྱུང་བའི་ད་མི་ཐོག་གསར་པ་འབྱོར་བ། དེ་ཚོ་ཡིན་ན་ཁོ་ཚོའི་སེམས་པའི་ནང་ལོགས་ལ་ཡང་མ་རྩ་འདི་རྒྱ་སྐད་རྒྱབ་འདི་བྱེད་ཀྱི་ཡོད་དེ་ལས་ཡིན་ནའི་ལས་ཁོ་ཚོ་རྒྱ་མིའི་མངའ་ཁོངས་དང་རྒྱ་མི་ཡིན་བསམ་པའི་བསམ་བློ་དེ་ཡིན་ན་ཞེ་དྲག་གི་ཤུགས་ཆུང་ཆགས་བསྡད་ཡོད་རེད་འདིའི་ཨང་སྐུ་ཚབ་སུ་ཆགས་བསྡད་ཡོད་རེད་ད་ད་རིང་བྱས་ཙང་འཚམས་འདྲི་འདི་གཉིས་གཉིས་ནས་ཡིན་ན་ཐའེ་ཝན་ནང་ལོགས་ཆབ་སྲིད་གནས་སྟངས་འདི།

དེ་ཚོ་བྱས་པ་ཡིན་ན་གོ་མིན་ཏང་ནང་ལོགས་ཀྱི་དཔོན་རིགས་གཞན་པ་དང་བསྡུར་བ་ཡིན་ན་ཡང་གཅིག་བྱེད་དུས་ཙམ་པ་ཁོ་རང་ཞེ་དྲག་དམིགས་བསལ་གྱིས་རྒྱ་ནག་ལ་ཞེ་པོ་ཅིག་ཉེ་པོ་དང་རྒྱ་ནག་ལ་དགའ་པོ་ཡོད་མཁན་ཅིག་དེ་འདྲ་ཅིག་མ་རེད་ད་ལོ་རྒྱུས་ཐོག་ལ་བྱས་ན་རེད་ད་ག་རེ་ཟེར་ན་འདིའི་སྔོན་ལ་ཡང་གོ་མིན་ཏང་དཔོན་རིགས་དེ་ཚོ་མང་པོ་ཡིན་ན་རྒྱ་ནག་ལ་ཕྱིན་ཚར་བ་རེད་དེ་བལྟས་པ་ཡིན་ན་ད་དང་པོ་དེ་ཁོ་རང་ག་དེ་འཐད་མི་འདུག་ག་འདི་ག་འདི་དམིགས་བསལ་ངས་གཅིག་དྲན་ཡག་ལ་ག་རེ་འདུག་ཟེར་ན་སྐྱབས་མགོན་རིན་པོ་ཆེ་ཕ་གིར་ཐའེ་ཝན་ལ་ཡང

དེ་འདྲའི་ཅིག་བྱས་པ་ཡིན་ན་ཁོ་རང་མི་ཞེ་པོ་ཅིག་གོ་མིན་ཏང་ནང་ལོགས་ནས་བྱས་པ་ཡིན་ན་རྒྱ་ནག་གུང་ཁྲན་ཏང་དང་འདི་དགའ་པོ་བྱེད་མཁན་འདི་ཅིག་དེ་མི་ཅིག་དེ་མ་རེད་ད་ཡིན་ནའི་ལས། ཁོ་གོ་མིན་ཏང་ཁོ་རང་སྤྱིར་བཏང་གི་ཁོང་ཚོ་ཕ་གིའི་ཆབ་སྲིད་ཀྱི་གནས་སྟངས་དང་དེ་ཚོ་སྒང་ག་ལ་ཡིན་ན་རྒྱ་ནག་དང་འབྲེལ་བ་ཉེ་པོ་ཉར་ཡག་དང་ད་རྒྱ་ནག་དང་ད་རེ་གལ་སྲིད་ཡིན་ན་དམག་འཁྲུག་གི་དཀའ་ངལ་དང་ཉེན་ཁ་དང་དེ་ཚོ་ཡོད་པ་དེ་ཚོ་ཡིན་ན་རྒྱ་ནག་ལ་འབྲེལ་བ་བྱས་བྱས་སེལ་དགོས་ཀྱི་རེད་ཟེར་མཁན་གྱི་དེ་འདྲའི་ཅིག་བསམ་སྟངས་ཉག་ཅིག་ངོས་ནས་ད་རིང་ཕ་གིར་རྒྱ་ནག་ལ་འགྲོ་ཡག་དེ་ཡིན་ན་ཁོ་ཚོས་མང་པོ་ཅིག་ཟེར་ཡག་བྱས་ན་ཁོ་རང་དམིགས་ཡུལ་འདི་ལྟ་བེད་དུ་དུས་སང་ལོ་ད་ཐའེ་ཝན་ལ་ཡ་སྲིད་འཛིན་གྱི་འོས་འདེམས་བྱེད་ཀྱི་ཡོད་རེད་འདི་ལ་ཡ་ཕན་ཐོགས་ཡོང་མི་ཡོང་བསམ་བྱས་ཡིན་ན་ཕྱིན་ཀྱོག་རེད་ཅེས་བྱས་བཤད་ཀྱི་འདུག་དེ་ལས་ཡིན་ནའི་ལས་དངོས་ཡོད་ཀྱི་ཕ་གིར་ད་གང་འདྲ་ཤུགས་རྐྱེན་བྱོས་ར་ཤུགས་རྐྱེན་དེ་ཡིན་ན་ད་རྒྱ་ནག་གཞུང་གི་ད་རིང་དེ་སྲིད་འཛིན་ཚའེ་ཡིན་ཝེན་ཨ་མི་རི་ཀ་ལ་འཚམས་འདྲི་གནང་བ་འདི་ལ་ཡ་ཁ་གཏད་བཅག་ཡག་གི་ཆབ་སྲིད་ཀྱི་བེད་སྤྱོད་བཏང་བའི་བཟོ་འདྲ་ཅིག་ཆགས་ཡོད་པ་དེ་ད་གསལ་པོ་རེད་ཤག་ད་བྱས་ཙང་ཀ་དུས་སང་ལོའི་ཐའེ་ཝན་གྱི་སྲིད་འཛིན་གྱི་འོས་འདེམས་དེ་ལ་ཡ་ད་ད་རིང་གི་འཚམས་འདྲི་དེ་གཉིས་ཀས་ཤུགས་རྐྱེན་ག་འདྲ་ཐེབས་སྲིད་པ་རེད་ཟེར་ན། མང་པོ་ཅིག་ཟེར་ན་ཤུགས་རྐྱེན་ཕལ་ཆེར་ཆེན་པོ་ཞེ་དྲག་ཡོང་གི་མ་རེད་ཟེར་གྱི་འདུག་ད་ཐའེ་ཝན་ནང་ལོགས་ད་ཞིབ་འཇུག་བྱེད་མཁན་དེ་ཁག་ཅིག་གིས་བཤད་པའི་རྐྱེན་ཅིག་འདི་བལྟས་པ་ཡིན་ན་ག་རེ་ཟེར་ན་འོས་འདེམས་བྱེད་པར་ད་དུང་དུས་ཚོད་ངེས་ཅན་ཅིག་ཡོད་རེད། དེ་འདྲ་སོང་ཙང་འདིའི་སྔོན་ལ་ཡ་ད་གནས་ཚུལ་མང་པོ་ཞེ་པོ་ཅིག་ཡོང་ཚར་གྱི་རེད། ཐའེ་ཝན་ནང་ལོགས་ཀྱི་མི་མང་ལ་བསམ་ཚུལ་བསྡུ་ལེན་བྱས་པའི་སྐབས་དེ་བརྒྱ་ཆ་དྲུག་ཅུ་རེ་གསུམ་ཅིག་གིས་ད་རིང་མ་དབྱིན་ཇིའོ་རྒྱ་ནག་ལ་འཚམས་འདྲི་གནང་ཡག་དེ་ལ་ཡང་མོས་མཐུན་མེད་ཟེར་དང་ངོ་རྒོལ་བྱེད་མཁན་རེད་ཤག་དེ་འདྲ་སོང་ཙང་མ་དབྱིན་ཇིའོ་ཁོ་རང་གི་བསམ་བློར་བྱས་པ་ཡིན་ན་ད་ཕ་གིར་རྒྱ་ནག་ལ་ཕྱིན་བྱས་རྒྱ་ནག་དང་ཐའེ་ཝན་གྱི་འབྲེལ་བ་དེ་ཏིས

ཐའེ་ཝན་ནང་ལོགས་ཀྱི་ཆབ་སྲིད་ལ་ཞིབ་འཇུག་ཞུ་མཁན་དེ་ཚོས་བྱས་པ་ཡིན་ན་ཐའེ་ཝན་ནང་ལོགས་ལ་ཡང་སྲིད་དོན་ཚོགས་པ་གཉིས་ཡོད་རེད། དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་དང་གོ་མིན་ཏང་སྲིད་དོན་ཚོགས་པ། སྲིད་དོན་ཚོགས་པ་དེ་གཉིས་ནང་ལོགས་ལ་ཡང་ཆབ་སྲིད་ཀྱི་འགྱུར་ལྡོག་གང་འདྲ་ཕྱིན་ནའི་མ་ཕྱིན་ནའི་སོ་སོའི་སྲིད་དོན་གྱི་ཚོགས་པའི་ཆེད་དུ་ཡིན་ན་འོས་ཤོག་རང་གཡུག་མཁན་དེ་བྱས་པ་ཡིན་ན་གོ་མིན་ཏང་ལ་བརྒྱ་ཆ་བཞི་བཅུ་ཞེ་གསུམ་དང་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་ལ་ཡང་བརྒྱ་ཆ་བཞི་བཅུ་ཞེ་གཅིག་འདུག་ཟེར། འདི་གཉིས་ལ་ཡ་གང་འདྲ་ག་རེ་བྱས་ནའི་མ་བྱས་ནའི་འགྱུར་ལྡོག་སུ་གས་འགྲོ་གི་མ་རེད། ད་འགྱུར་ལྡོག་ག་རེ་འགྲོ་ཟེར་ན་འདི་དཀྱིལ་དེ་ག་རེད་མི་དེ་ག་རེད་ཨ་ནི་ཤོག་ག་གིར་གཡུག་པ་ཡིན་ནའི་ལས་ད་དེ་ལ་ཡང་རྒྱལ་ཁ་ཐོབ་འགྲོ་གི་ཡོད་ས་རེད། ཚའེ་ཡིན་ཝེན་གྱིས་དེ་ཨ་མི་རི་ཀ་ཕེབས་ཡག་གི་ཁོང་གི་ད་རྣམ་པ་བསྟན་ཡག་གཙོ་བོ་དེ་ག་རེ་ཟེར་ན་ང་ཚོ་ཨ་མི་རི་ཀ་དང་འབྲེལ་བ་ཡག་ཆེན་ད་ད་ལྷག་པར་དུ་ཡིན་ན་ད་རིང་འདི་ཨ་མི་རི་ཀའི་ཚའེ་ཡིན་ཝེན་དེ་མ་ཕེབས་གོང་ལ་ཡང་གོ་ལག་བཙོང་ཡག་དང་དེ་ཚོ་ཤུགས་ཆེར་ཞེ་པོ་ཅིག་བཏང་ཡོད་རེད་དེ་ཚོ་བརྒྱུད་བྱས་ཐའེ་ཝན་ལ་ཡང་ཨ་མི་རི་ཀའི་ངོས་ནས་རྒྱལ་སྲུང་གི་འགན་ལེན་ལེན་བྱས་ཐའེ་ཝན་གྱི་ཞི་བདེ་སྲུང་སྐྱོབ་བྱེད་ཡག་གི་ཁོ་རང་ཚོ་རྣམ་པ་བསྟན་ཡག་ཐབས་ཤེས་གནང་དགོས་བསམ་པ་འདུག་ད་མ་ཡིན་ཅོ་གི་དེ་ཡིན་ན་ཐབས་ཤེས་གཞན་པ་ཞིག་རེད་ཐབས་ཤེས་གཞན་པ་དེ་ག་རེ་རེད་ཟེར་ན། རྒྱ་ནག་དང་ཕྲན་བུའི་འབྲེལ་བ་ཡར་བཏང་བྱས་རྒྱ་ནག་གིས་ད་ཐའེ་ཝན་ལ་ཡང་ག་དུས་ཡིན་ན་འཇིགས་སྐུལ་བྱས་བསྡད་ཀྱི་ཡོད་རེད་བ། འཇིགས་སྐུལ་ཏོག་ཙམ་ཉུང་རུ་ཕྱིན་པ་ཡིན་ན་དམག་འཁྲུག་མ་ཡོང་ཡག་གི་རྣམ་པ་དེ་ཤུགས་ཆེར་ཕྱིན་པས་ཐའེ་ཝན་མི་མང་དེ་ལྷོད་ལ་མར་བབས་ཐུབ་ཀྱི་རེད་བསམ་བྱས། འདི་བརྒྱུད་བྱས་ཡིན་ན་ཐའེ་ཝན་མི་མང་ནང་ལོགས་ལ་ཡང་ཁོ་ཚོ་ལ་ཡང་རྒྱབ་སྐྱོར་ཐོབ་ཡག་གི་ཐབས་ཤེས་རེ་ཅིག་མི་འདྲ་བ་ཞིག་གཉིས་སུ་དེར་འབྱེད་ཤག་ད་ཡིན་ན་ངས་བྱས་ན། མ་ཡིན་ཅོ་གི་བྲོ་བ་དང་ལན་འགེལ་བཅོས་ར་འདི་ཞེ་དྲག་བརྗེད་ཡོད་རེད་བསམ་གྱི་འདུག། ག་རེ་ཡིན་ཟེར་ན་མཱ་ཡིན་ཅོ་ཕ་གི་རྒྱ་ནག་ལ་ཕེབས་པའི་སྐབས་དེ་ཡིན་ཕ་གི་རྒྱ་ནག་གི་འགོ་ཁྲིད་དེ་གའི་དེ་ཁོ་ཚོའི་དམིགས་ཡུལ་དེ་ཡིན་ན་ཐའེ་ཝན་ནང་ལོགས་གི་མི་དམངས་དེ་ཚོའི་བསམ་བློ་ག་རེ་ཞིག་འཁོར་གྱི་ཡོད་མེད་དེ་གལ་ཆེ་ཤོས་མ་རེད་རྒྱ་ནག་གི་དེ་ཚོ་གལ་ཆེ་ཤོས་དེ་ག་རེ་རེད་ཟེར་ན་རྒྱ་ནག་ནང་ལོགས་གི་ཆབ་སྲིད་ཀྱི་ཟློས་གར་ཟེར་ནས་གཅིག་འཁྲབ་ཡག་ཡོད་རེད་བ་འདི་ཡིན་ན་གལ་ཆེ་ཤོས་ཆགས་བསྡད་པ་རེད་དེ་གལ་ཆེ་ཤོས་ཆགས་དུས་ཙམ་པ་དཔེར་ན་ཆ་བཞག་ན་ད་རེས་དེ་མཱ་ཡིན་ཅོ་རྒྱ་ནག་ལ་ཡོང་གི་ཡོང་གི་རྒྱ་ནག་གིས་ལྷོ་ཨ་མི་རི་ཀའི་གླིང་ཆེན་རྒྱལ་ཁབ་ཆུང་ཆུང་ཧོན་དུ་རི་སི་དང་འབྲེལ་བ་བཙུགས་བྱས་ཐའེ་ཝན་དང་འབྲེལ་བ་བཅད་སོང་བ། ད་འདི་བཅད་པ་འདི་ཐའེ་ཝན་ནང་ལོགས་མི་མང་ཚོ་ཡིན་ན་འོ་དེ་མ་ཡིན་ཅོ་ཕ་གི་ཡོང་གི་ཡོང་གི་ལ་འདི་འབྲེལ་བ་བཅད་བྱས་ཐའེ་ཝན་ལ་ཡང་གནོན་ཤུགས་སྤྲད་གི་བསམ་པའི་བསམ་བློ་ཤུགས་ཆེན་པོ་འབྱུང་གི་ཡོད་རེད་བ་ད་ཡིན་ན་རྒྱ་ནག་ངོས་ནས་བཤད་པ་འདི་རྒྱ་ནག་མི་མང་ནང་ལོགས་བསྟན་ཡག་གི་གལ་ཆེན་པོ་ཞིབ་གཅིག་རེད་ད་ག་ནང་བཞིན་དཔེར་ན་ཆ་བཞག་ན་མ་ཡིན་ཅོ་རྒྱ་ནག་ནང་ལོགས་འཚམས་འདྲི་བྱས་པའི་སྐབས་དེ་ཡིན་ན་ཁོ་རང་ཡིན་ན་ཐའེ་ཝན་གི་སྲིད་འཛིན་ཟུར་པ་རེད་བྱས་བྱས་ལབ་ཆོག་གི་ཡོད་མ་རེད་དེ་ཚོ་མང་པོ་ཅིག་སྡོམ་དུས་ཙམ་པ་བྱས་ཙང་མ་ཡིན་ཅོ་གི་ཁོ་རང་གི་རེ་བ་དེ་འགྲུབ་ཐུབ་པ་དེ་ཡིན་ན་ཞེ་དྲག་ཁག་པོ་རེད་བསམ་གྱི་འདུག་ད་དེ་ཚོ་ད་བསྡུར་བ་ཡིན་པ་ཡིན་ན།

ཨ་རིའི་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱིས་མཁས་པ་འདྲ་མང་པོ་ཅིག་ལ་བཀའ་འདྲི་ཞུས་བྱས་འཚམས་འདྲི་འདི་གཉིས་ཀྱི་ཤུགས་རྐྱེན་ག་འདྲས་ཡོད་མེད་སྐོར་ལ་ཡང་བཀའ་འདྲི་ཞུས་ཤག་འདི་ནང་ནས་ངས་དོ་སྣང་བྱུང་ཡག་ཅིག་ག་རེ་འདུག་ཟེར་ན་ཧོང་ཀོང་རྒྱལ་སྤྱིའི་སློབ་གྲྭ་ཆེན་མོའི་ནང་ལོག་དགེ་རྒན་ཆེན་མོ Cabestan ཉིད་ཡིན་འདུག་ཁོ་རང་གི་གསུང་ཡག་བྱས་པ་ཡིན་ན་སྲིད་འཛིན་ཚའེ་ཡིན་ཝན་ཨ་མི་རི་ཀར་ཐད་ཡག་དང་མ་ཡིན་ཅོ་ཡིན་ན་རྒྱ་ནག་ཐད་ཡག་དེ་གཉིས་ནི་མཉམ་དུ་དུས་ཚོད་འཁེལ་བ་དེ་གཅིག་བྱས་ན་གནས་ཚུལ་སྡུག་པོ་ཡིན་གྱི་མ་རེད་ཐའེ་ཝན་ངོས་ནས་བཤད་པ་ཡིན་ན་སྲིད་འཛིན་ཚའེ་ཡིན་ཝན་གྱིས་ཨ་མི་རི་ཀའི་ནང་ཕེབས་བྱས་ཨ་མི་རི་ཀས་ཐའེ་ཝན་གྱི་བདེ་འཇགས་ལ་ཡང་འགན་ལེན་བྱེད་ཡག་ལ་ཡང་ཕལ་ཆེར་ནུས་པ་ཏན་ཏན་ཆེ་བ་ཞིག་ཐོན་མདོག་ཁ་པོ་རེད། ད་ག་ནང་བཞིན་ཡིན་ན། མ་ཡིན་ཇོ་ཕ་གི་རྒྱ་ནག་ལ་ཕྱིན་པ་ཡིན་ན་ད་ད་ལྟ་ཐའེ་ཝན་དང་རྒྱ་ནག་འབྲེལ་བ་དེ་ཞེ་པོ་སྡུག་པོ་ཆགས་བསྡད་དུས་ཙམ་པ་ཕན་ཚུན་གཅིག་འབྲེལ་གཏུགས་རེ་བྱེད་ཡག་མེད་པའི་སྐབས་དེ། མ་ཡིན་ཇོ་མ་རྩ་ནས་ཁོ་རང་ལ་ཡང་ཆབ་སྲིད་ཀྱི་ཐོག་ནས་དབང་ཆ་དང་འདི་གང་ཡང་ཡོད་མ་རེད་དེ་རྒྱ་ནག་འགོ་ཁྲིད་དེ་ཚོ་ཐུག་འཕྲད་བྱས་སྐད་ཆ་བཤད་པ་ཙམ་ཁོ་རང་ནས་འདིའི་བར་དུ་ལ་ཐུག་འཕྲད་བྱེད་ཡག་གི་ཐབས་ལམ་ཞིག་བྱུང་བྱས་རྒྱ་ནག་ངོས་ནས་སྨྱོན་པ་ནང་བཞིན་བྱས་བྱས་ཡིན་ན་ཐའེ་ཝན་འཇིགས་སྐུལ་བྱེད་ཡག་དང་ཐ་ན་དམག་འཁྲུག་རྒྱག་ཡག་སྔོན་འགོག་བྱེད་ཡག་ལ་ཡང་ཕལ་ཆེར་ནུས་པ་ཏོག་ཙམ་ཐོན་ཐུབ་མདོག་ཁ་པོ་རེད་ཅེས་བྱས་འདི་འདྲ་གསུངས་ཙང་འཚམས་འདྲི་འདི་གཉིས་ཆ་ལོག་གས་ཐའེ་ཝན་གྱི་བདེ་འཇགས་ལ་ཡང་ཕན་ཐོགས་ཏོག་ཙམ་ཡོང་སྲིད་པ་རེད་ཅེས་ཁོ་རང་འདི་འདྲ་བཤད་ཤག་བྱས་བྱས་ད་དེ་རིང་ང་ཚོའི་རྒྱ་ཞིབ་ལས་རིམ་དེ་གར་མཇུག་སྒྲིལ་གྱི་ཡིན་ང་ཚོའི་ལས་རིམ་རྗེས་མ་གསན་རྒྱུ་མ་བསྙེལ་རོགས་གནང་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།